ཨ་རིའི་རླུང་འཕྲིན་ཁང་གི་ལས་རིམ་གསན་མཁན་རྣམ་པ་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་སྦྲགས་ང་དེ་རིང་གི་ལས་རིམ་དེ་གཙོ་གཉེར་ཞུ་མཁན་རིག་འཛིན་ཡིན། ད་ཁེ་ན་ཌའི་གྲོང་ཁྱེར་ཀྲོ་རོན་ཀྲོ་ནང་ལ་གནས་སྡོད་གནང་མཁན་རྒན་སྟོབས་རྒྱལ་ཚེ་རིང་ལགས་དང་འབྲེལ་ཡོད་ཁག་ཅིག་གིས་གཙོ་བོ་འགོ་ཁྲིད་པའི་ཐོག་ནས་འདས་པའི་ཟླ་བ་མང་པོའི་རིང་ལ་ས་གནས་ཀྱི་བོད་མི་ན་གཞོན་མང་པོ་ལ་བོད་ཀྱི་སྲོལ་རྒྱུན་ལྷ་མོའི་གཞུང་སློབ་ཁྲིད་གནང་བ་ལྟར་ཟླ་བ་འདིའི་ཕྱི་ཚེས་བཞིའི་ཉིན་དཔལ་ས་སྐྱ་གོང་མ་རིན་པོ་ཆེ་མཆོག་དང་ཀུན་བདེ་གླིང་རིན་པོ་ཆེ་མཆོག་དབུ་བཞུགས་ཡོད་པའི་ཐོག་ནས་ས་གནས་མི་མང་ལ་ད་སྣང་ས་འོད་འབུམ་གྱི་འཁྲབ་གཞུང་གཟིགས་འབུལ་ཞུས་ཡོད་རེད་ད་དེ་རིང་གི་ལས་རིམ་འདིའི་ནང་ལ་གྲོང་ཁྱེར་ཀྲོ་རོན་ཀྲོ་ནང་གི་ལོ་གཞོན་ཚོ་ལ་ལྷ་མོའི་འཁྲབ་གཞུང་སློབ་ཁྲིད་བྱེད་ཕྱོགས་ཀྱི་བརྒྱུད་རིམ་དང་གཞོན་སྐྱེས་ཚོ་གིས་ད་ལྷ་མོའི་འཁྲབ་སྟོན་དང་ཡང་ན་འཁྲབ་གཞུང་དེ་ཚོ་ལ་དོ་སྣང་བྱེད་ཕྱོགས་ག་འདྲ་ཡོད་མེད་དེ་ག་ནང་བཞིན་ས་གནས་ལ་ལྷ་གཞུང་འཁྲབ་སྟོན་གནང་བའི་གི་ལས་འཆར་དེ་ད་ཐོག་མ་ག་འདྲ་བྱས་ཏེ་འགོ་བཙུགས་ཡོད་པ་སོགས་ཀྱི་ཐད་ལ་བཀའ་མོལ་ཞུ་བའི་ཐབས་ཤེས་བྱེད་ཀྱི་ཡིན། གཞི་རྐང་གཅིག་ད་ཨ་མི་རི་ཀ་དང་ཁེ་ན་ཌའི་ས་གནས་གཞན་ཁག་གི་ནང་ལ་ལྷ་མོ་འཁྲབ་སྟོན་བྱེད་ཀྱི་གནས་སྟངས་དང་གནས་ཚུལ་དེ་འདྲ་ཡོང་གི་ཡོད་རེད་དེ། ད་དེ་རིང་ཁེ་ན་ཌའི་ནང་ལ་འཁྲབ་སྟོན་བྱེད་པ་འདིའི་ནང་ལ་གཞོན་ནུ་ན་གཞོན་མཉམ་ཞུགས་བྱེད་མཁན་མང་པོ་ཅིག་འདུག་འདི་ཚོ་གི་སློབ་ཁྲིད་བྱེད་ལ་ད་ལས་སླ་པོ་ཡོད་མ་རེད་ལྷ་མོའི་འཁྲབ་གཞུང་ཟེར་དུས་ཙམ་པ་འཁྲབ་གཞུང་འདི་ཚོ་མང་ཆེ་རིང་པོ་ཡོད་རེད་ཨ་ནི་ལོ་གཞོན་པ་ཚོ་འདི་ཚོ་ལ་དོ་སྣང་སླེབས་པ་ཡོང་ཡས་དེ་ཚོ་ཁག་པོ་ཅིག་ཡོང་དུས་ཙམ་པ་ང་ཚོས་འདི་འདྲའི་ཐད་ལ་བཀའ་མོལ་ཞུ་བའི་ཐབས་ཤེས་བྱེད་ཀྱི་ཡིན་ད་དེ་རིང་གི་ལས་རིམ་འདིའི་ནང་ངོ་ལ་ལྷ་མོའི་རྒན། ཚེ་རིང་སྟོབས་རྒྱལ་ལགས་དང། ཀྲོ་རོན་ཀྲོ་ཁུལ་གྱི་གཟའ་མཇུག་སློབ་གྲྭའི་དགེ་རྒན་བསོད་ནམས་ཆོས་སྐྱིད་ལགས་གཉིས། གདན་འདྲེན་ཞུས་ནས་བཀའ་མོལ་ཞུ་བའི་ཐབས་ཤེས་བྱེད་ཀྱི་ཡིན་རྣམ་པ་གཉིས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་སྦྲགས་ནས། བཀའ་འདྲི་ཞུ་ཡས་དང་པོ་དེ་རྒན་བསོད་ནམས་སྟོབས་རྒྱལ་ལ། ད་ཉེ་དུས་རྣམ་པ་ཚོ་གིས་ལྷ་གཞུང་འཁྲབ་སྟོན་གནང་བ་དེ་ག་འདྲ་འདྲ་བོ་ཅིག་བྱུང་སོང་དང་པོ་འདི་གཅིག་ངོ་སྤྲོད་གནང་དང། ད་ང་ཚོའི་ད་རེས་དེ་ལྷ་མོ་དོན་དག་དེ་ས་སྐྱ་ཁྲི་ཆེན་གོང་མ་རིན་པོ་ཆེ་ཕེབས་དུས་ཙམ་པ་ཨ་ནེ་དེ་འདྲ་བྱས་ནས་འཁྲབ་སྟོན་ཞུ་ཡས་ཀྱི་གོ་སྒྲིག་འདྲ་བོ་ཅིག་ཐོག་མར་དེ་ཁོ་རང་ཚོ་ཆ་ཞིག་བསྟན་རྗེས་དེ་ང་ཚོ་བུ་ཆུང་ལྕགས་ལོ་ཁོང་རྣམ་ཚོ་གིས་འབོད་སྐུལ་འདྲ་བོ་ཅིག་བྱས་ནས་དེ་འདྲ་བྱས་ནས་ང་ལ་ཡང་དེ་འདྲས་གསུངས་ཀྱི་འདུག་དེ་འདྲས་སོང་ཙང་ད་དེའི་སྐབས་དེ་དེ་ལ་ཨ་ནི་ང་ཚོའི་ཟློས་གར་ཟུར་པ་ཚོ་དང་ཨ་ནི་ང་ཚོ་དེ་ཟློས་གར་ཟུར་པ་ག་ལ་གང་འཚམ་ཅིག་ཡོད་རེད་ཨ་ནི་ཁོང་རྣམ་ཚོ་མཉམ་པོར་སྐད་ཆ་ཞུས་ནས་ཨ་ནི་ད་དེ་འདྲས་ཅིག་བེད་གཅིག་ཏུ་གནང་གི་ཡོད་རེད་ཨ་ནི་ང་ཚོ་དེ་འདྲས་ཅིག་རུག་བྱས་ད་རེས་ཅིག་གཟིགས་འབུལ་ཅིག་ཕུལ་ཐུབ་པ་ཡིན་ན་ཡག་པོ་ཞིག་ཅིག་ཡོང་ས་རེད་ཨ་ནི་དེའི་མཉམ་པོ་ལ་ང་ཚོ་ད་སྔོན་མ་ཨ་ནི་བལ་ཡུལ་ནང་ལ་ལྷ་མོ་འཁྲབ་མྱོང་བའི་ཁོང་རྣམ་ཚོ་ཁག་གཅིག་ཡོད་དེ་ནས་ཅིག་རྒྱ་གར་ནང་ལ་ཁ་ཤས་ཁ་ཤས་ཡ་ཨ་ནི་ཕར་འཁྲབ་མྱོང་གི་འདི་འདྲས་བྱས་ཨ་ནི་ང་ཚོ་འདི་ག་ཚང་མ་རུག་རུག་བྱས་འདི་ག་ལ་ཨ་ནི་སློབ་ཕྲུག་གསར་ཞུགས་མང་པོ་ཞིག་ཅིག་ད་ཅིག་ཅིག་ཏུ་འཛིན་པ་ཡ་ཇུས་ཤུགས་དྲུག་ཅིག་བྱས་ནས་ཨ་ནི་ང་ཚོ་ག་རེ་ཟེར་ཡ་ད་སྦྱོང་བརྡར་ལྟེ་བ་འདི་ང་ཚོའི་གི་ད་གཟའ་མཇུག་གི་གི་གཟའ་ཉི་མའི་ག་དུས་ཀྱི་དགོང་དག་ཕྱི་དྲོ་འདི་ལ་ཨ་ནི་ང་ཚོའི་ད་ག་ས་སློབ་ཁྲིད་འདྲ་བོ་ཅིག་བྱེད་ཀྱི་འདི་འདྲས་བྱས་ནས་འགོ་ཚུགས་པ་ཡིན་སྤྱི་ཟླ་གསུམ་པའི་ནང་གཟའ་མཇུག་ནས་འགོ་ཚུགས་པ་རེད་ལགས། རེད་ད་ཕྱི་ཟླ་གསུམ་པ་ཟེར་དུས་ཙམ་པ་ཟླ་བ་མང་པོ་ཅིག་རྣམ་པ་ཚོ་གིས་སྦྱངས་གནང་ཡོད་ས་རེད་ད་གྲོང་ཁྱེར་ཀྲོ་རོན་ཀྲོ་ནང་ལ་རྩ་བའི་ཅིག་ལྷ་མོའི་འཁྲབ་སྟོན་བྱེད་པ་དེ་འཁྲབ་སྟོན་བྱེད་པ་ཐོག་མ་འདྲ་བོ་ཅིག་ཆགས་ཀྱི་ཡོད་ས་རེད་ད་གྲོང་ཁྱེར་ཀྲོ་རོན་ཀྲོ་ནང་ལ་ལྷ་གཞུང་འཁྲབ་སྟོན་གནང་ཡས་ཀྱི་ཐོག་མའི་ཆ་ལ་ཅིག་བསམ་བློ་དང་ལས་འཆར་དེ་ག་འདྲ་ཅིག་ནས་འགོ་བཙུགས་པ་རེད། དེའི་སྐབས་དེ་ཐོག་མ་དེ་དེ་ཚོ་དེ་ང་ཚོ་བུ་ཆུང་ལྕགས་ལོ་ལགས་ཁོ་རང་གིས་སྔས་མ་ནས་ང། ཉིས་སྟོང་བཅུ་གཅིག་བཅུ་གཉིས་འདས་བ་ནས་དེ་འདྲ་ཞིག་འབུལ་གི་གསུང་གི་འདུག་དེ་འདྲ་མང་པོ་ཅིག་གསུང་གི་འདུག་ད་ང་ཚོ་དེ་ཀྲོ་རོན་ཀྲོ་ནང་ལ་ད་དེ་ང་ཚོ་བསྡད་ན། ཟློས་གར་ཟུར་པ་དེ་འདྲ་མང་པོ་ཞིག་བཞུགས་ཀྱི་ཡོད་རེད་དེ་འདྲ་གསུང་ད་ང་ཚོ་འདི་འདྲ་ཅིག་ལྷ་མོ་ཅིག་བཙུགས་ཐུབ་པ་ཡིན་ན་ཡག་པོ་ཞེ་པོ་ཅིག་ཡོང་ས་རེད་ཨ་ནི་རྒན་ལགས་ཀྱིས་ཅིག་དེ་འདྲ་ཞིག་འགན་འཁྲི་གནང་ནས་ཅིག་ཡོང་གི་རེད་པས་དེའི་སྐབས་དུས་དེ་ལ་ཨ་ནི་ལམ་སང་འགྲོ་གི་ང་ཚོ་དེ་འདྲ་ཅིག་ཐག་ཆོད་ནས་དེ་འདྲ་ཞིག་བྱུང་ཡོད་མ་རེད་ད་ཡིན་ན་ད་ལོ་དེ་འདྲ་ཞིག་ད་ས་སྐྱ་ཁྲི་ཆེན་གོང་མ་རིན་པོ་ཆེ་དེ་ཨ་ནི Toronto ལ་ག་རེ་ཟེར་ས་སྐྱའི་སྨོན་ལམ་དང་བྱིན་འབེབས་ཕེབས་ཀྱི་ཡོད་རེད་ཨ་ནི་དེའི་སྐབས་དུས་ལ་ཨ་ནི་ང་ཚོ་ག་རེ་ཟེར་རེད་ལྷ་མོ་ཚོགས་པ་གཅིག་གསར་འཛུགས་ཐུབ་པ་བྱེད་དང་ཨ་ནི་ད་ག་ནང་བཞིན་རྒྱབ་ལྗོངས་ལ་འདི་ག་ལ་ད་བཙུགས་པ་ཙམ་གྱིས་ང་ཚོ་འགྲིག་གི་ཡོད་མ་རེད་དེའི་སྐབས་དུས་དེ་ལ་ཨ་ནི་ལྷ་མོའི་གི་འཁྲབ་ཆས་རེད་དེ་འདྲས་མང་པོ་ཞེ་པོ་ཅིག་དགོས་ཀྱི་ཡོད་རེད་དེ་འདྲས་སོང་ཙང་ཨ་ནི་འདི་ཚོ་སྒང་ལ་ཨ་ནི་ཁོ་རང་རང་གི་ཐུགས་ཁུར་བཞེས་ནས་ཨ་ནི་ང་རང་རང་གི་འགན་འཁྱེར་འདི་བྱེད་ཀྱིན་ཡིན་ཨ་མདོའི་ཡན་ལག་སུ་ཡིན་འདི་འདྲ་བྱེད་ཀྱིན་འགན་འཁྱེར་ནས་ད་རེས་ཨ་མདོ་འདི་བྱས་ནས་གོང་མ་རིན་པོ་ཆེ་སྐུ་ཚེ་གཙུག་ལག་ང་ཚོ་ལྷ་གཞུང་རྒྱས་པོ་ཞེ་དྲགས་མ་བྱུང་ནའང་ཆུ་ཚོད་གསུམ་གསུམ་དང་ཕྱེད་ཀ་དེ་འདྲས་ཅིག་གྲ་སྒྲིག་གནང་ཐུབ་ན་ཡག་པོ་ཞེ་པོ་ཅིག་ཡོང་ས་རེད་བྱས་ནས་འོ་འདི་འདྲ་བྱས་འདི་འགོ་བཙུགས་པ་རེད་ལགས་འོ། རྒན་ལགས་ཀྱིས་བུ་ཆུང་ལྕགས་ལོ་ལགས་ཀྱི་སྐོར་ལ་ཅིག་གསུངས་སོང། ཀྲོ་རོན་ཀྲོ་ནང་ལ། ལྷ་མོའི་གི་འཁྲབ་སྟོན་ཚོགས་པ་ཅིག་གསར་འཛུགས་བྱས་དང་ཨ་དེ་ག་ནང་བཞིན་ལྷ་མོའི་འཁྲབ་སྟོན་གནང་ཡས་ཀྱི། ལས་འཆར་འདི་ཚོའི་ཐོག་ལ་གང་ལྟར་རྒྱབ་སྐྱོར་བྱེད་མཁན་སྐུལ་སློང་བྱེད་མཁན་འགྲོ་གྲོན་གཏོང་མཁན་གཙོ་བོ་དེ་བུ་ཆུང་ལྕགས་ལོ་ལགས་ཆགས་བསྡད་ཀྱི་ཡོད་ས་རེད་བུ་ཆུང་ལྕགས་ལོ་ལགས་སྐོར་ལ་ང་ཚོ་རྗེས་ལ་བཀའ་མོལ་ཞུ་བའི་ཐབས་ཤེས་བྱེད་ཀྱི་ཡིན། དང་པོ་དེ་ཅིག་གསུངས་གནང་དང། ད་ལྷ་གཞུང་རྒན་ལགས་ལ་བཀའ་འདྲི་ཞུ་ཡས་ཡིན་ལྷ་གཞུང་འཁྲབ་སྟོན་བྱེད་མཁན་དེ་རིང་རྣམ་པ་ཚོ་གི་འཁྲབ་སྟོན་བྱེད་པའི་སྐབས་སུ་འཁྲབ་སྟོན་བྱེད་མཁན་ཁྱོན་ག་ཚོད་འདྲ་པོ་ཅིག་ཡོད་རེད་ཨ་ནི་དེ་ཚོའི་ཁོངས་སུ་ཟློས་གར་ཟུར་པ་མ་ཡིན་པ་ག་ཚོད་འདྲ་པོ་ཅིག་ཡོད་རེད་ད་གང་ལྟར་གཞོན་ནུ་ལོ་གཞོན་མཉམ་ཞུགས་བྱེད་མཁན་མང་ལོས་འདྲ་པོ་ཅིག་ཡོད་རེད། སྤྱི་བཏང་ད་ལྟ་ང་ཚོའི་ད་རེས་ཀྱི་སྣང་ས་འོད་འབུམ་གྱི་འཁྲབ་གཞུང་འདི་ནང་ལ། འཁྲབ་གཞུང་རང་བྱེད་མཁན་དེ་ནང་ལ་ཚོགས་མི་སུམ་ཅུ་སོ་གཉིས་ཙམ་ཞིག་ཡོད་རེད། འདིའི་ནང་ལ་ཡང་ད་ཅིག་ཁག་ཅིག་སྔོན་མ་འདི་འདྲ་བལ་ཡུལ་ནང་ནས་ཁོ་རང་ཚོ་ལྷ་མོ་འཁྲབ་མྱོང་མཁན་འདི་འདྲའི་ཅིག་ཡོད་རེད་ད་ནང་བཞིན་རྒྱ་གར་འདི་འདྲའི་ནང་ནས་ཡང་འཁྲབ་མྱོང་མཁན་འདི་འདྲའི་བཅུ་གཉིས་ཅིག་ཡོད་རེད། འདི་མིན་པའི་གི་ད་མང་ཆེ་ཅིག་ད་ག་རང་ནས་གསར་བ་རྐྱང་རེད་སློབ་ཕྲུག་གསར་བ། འཛུལ་ཞུགས་གནང་ཡོད་རེད་ལགས་འོང། སློབ་ཕྲུག་གསར་བ་ཕལ་ཆེར་ཟློས་གར་ཟུར་པ་མ་ཡིན་པ་ཟློས་གར་ཟུར་པ་མ་ཡིན་པ་ག་ཚོད་རེད་འཁྲབ་སྟོན་བྱེད་མཁན། ཟློས་གར་ཟུར་པ་འདི་ནང་ལ་ང་ཚོ་འཁྲབ་སྟོན་བྱེད་མཁན་འདི་ནང་ལ་ང་གཅིག་ཡོད་རེད་དེ་ནས་འདི་པ་སངས་སྒྲོལ་མ་ལགས་ཞེས་ཁོ་རང་གཅིག་འཁྲབ་སྟོན་བྱས་པ་རེད་ཨ་ནི་གཞུང་བཤང་མཁན་དང་འདི་ཚོ་སྦུབ་རྡུང་རྔ་རྡུང་མཁན་དང་འདི་ཚོ་གཅིག་བྱས་པ་རེད་མི་གཞན་གཞན་མང་ཆེ་ད་ག་ནང་བཞིན་ག་རེ་ཟེར་རེད་གསར་བ་རྐྱང་རེད་ཁོང་ཚོ་སྔོན་མ་ཁག་གཅིག་བལ་ཡུལ་དེ་པར་ལྷ་མོ་དེ་འཁྲབ་མྱོང་མཁན་དང་འདི་མིན་པའི་འདི་ཚོ་ད་ག་རང་ནས་ཡང

འབྲེལ་མཐུད་གནང་ཡས་ཀྱི་འགན་གཙོ་བོ་དེ་བསོད་ནམས་ལགས་ཀྱིས་བཞེས་ཡོད་ས་རེད་དེ་ག་ནང་བཞིན་ད་འཁྲབ་གཞུང་ནང་ལ་ཡང་མཉམ་ཞུགས་བྱེད་མཁན་གྲས་གཅིག་ཡིན་ས་རེད། ཀྱེ་ལྷ་མོའི་འཁྲབ་གཞུང་ནང་ལ་མཉམ་ཞུགས་བྱེད་མཁན་ལོ་གཞོན་པ་མང་པོ་ཡོད་པའི་སྐོར་ལ། ཀྱེ་སྟོབས་རྒྱལ་ལགས་ཀྱིས་ཅིག་གསུངས་རེད་ལོ་གཞོན་པ་ཚོ་མང་ཆེ་བ་ག་འདྲ་ཆགས་བསྡད་ཀྱི་ཡོད་རེད་ད་དཔེ་ན་སློབ་གྲྭ་ལ་འགྲོ་མཁན་དེ་འདྲའི་རེད་པས་ཡང་མིན་ན། ཀྲོ་རོན་ཀྲོ་ཁུལ་ལ་ལས་ཀ་བྱེད་མཁན་དེ་འདྲའི་རེད་པས་ག་འདྲའི་རེད་པས་ཁོང་ཚོ་གི་རྒྱབ་ལྗོངས་འདྲ་པོ་ཅིག་ག་འདྲ་ཆགས་བསྡད་ཀྱི་རེད་མང་ང་ཅིག། ད་ལྟ་སློབ་ཕྲུག་ཁ་ཤས་ཤིག་ད་ང་ཚོ་ཕལ་ཆེར་སློབ་ཕྲུག་ལོ་ཆུང་ཤོས་དེ་འདྲ་ལོ་བཅུ་གཉིས་ཟིན་དེ་འདྲ་ཡོད་ད་ཁོ་རང་ཚོ་སློབ་གྲྭ་འགྲོ་གི་ཡོད་རེད། ཨ་ནི་ད་ལྟ་སློབ་ཕྲུག་མང་པོ་ཅིག་ལོ་བཅུ་གཉིས་དང་བཅུ་དྲུག་བར་དུ་ལ་མང་པོ་ཅིག་ཡོད་ང་ཚོ་དམིགས་བསལ་གྱི་བུ་མོ་བུ་མོ་རུ་ཁག་ཁ་སང་དེ་འདྲ་རིགས་ལྔ་དང་ཨ་ནི་ཞིང་ལས་མི་དམངས་ནང་ཐོན་མཁན་སློབ་ཕྲུག་བུ་མོ་ལོ་ཆུང་ཆུང་མང་པོ་ཅིག་ཡོད་རེད། དེ་ནས་དེ་ནང་བཞིན་གྱི་ཡང་སློབ་ཕྲུག་ཏོག་ཙ་ཅིག་ལོ་ཆེ་ཙ་དེ་འདྲ་ལོ་བཅུ་དྲུག་དང་ཉི་ཤུ་བར་དུ་ཡང་སློབ་ཕྲུག་མང་པོ་ཅིག་འཛུལ་ཞུགས་གནང་གི་ཡོད་རེད། མང་ཆེ་ད་ལྟ་ང་རང་གི་ཧ་གོ་བའི་མང་ཆེ་ད་ལྟ་བསླབ་གྲྭ་ལ་འགྲོ་མཁན་འདི་ལོས་ཤར། ལོ་གཞོན་པ་ལྷག་པར་དུ་ད་ནུབ་ཕྱོགས་རྒྱལ་ཁབ་ཁག་ནང་ལོགས་ལ་སྐྱེས་འཚར་བྱུང་བ་འདི་ཚོ་ལ་ཅིག་བོད་པའི་གི་ད་གཞས་ཞབས་བྲོ་དང་འདི་ཚོ་སློབ་ཁྲིད་བྱེད་ལ་ད་ཅིག་སློབ་ཁྲིད་བྱེད་མཁན་གྱི་འབྲེལ་ཡོད་ཚོ་ལ་སྐུ་ངལ་མང་པོ་ཅིག་ཡོང་བསྡད་ཀྱི་ཡོད་རེད་སྐད་སྐད་བརྡ་འཕྲོད་མ་འཕྲོད་དང་ཨ་དེ་ག་ནང་བཞིན་ཁོ་ཚོ་ཁོ་ཚོའི་ཁྲོད་ལ་ཡིན་ནའི་ད་ཅིག་གི་དབྱིངས་དང་དོ་སྣང་བྱུང་མ་བྱུང་འདི་འདྲའི་ཐོག་ལ་དཀའ་ངལ་མང་པོ་ཅིག་འཕྲད་བསྡད་ཀྱི་ཡོད་རེད། ལྷ་མོའི་གི་འཁྲབ་གཞུང་འདི་ནང་ལོགས་ལ་གང་ལྟར་ལོ་གཞོན་པ་མང་པོ་ཅིག་མཉམ་ཞུགས་གནང་ཡོད་དུས་ཙམ་པ་ཁོང་ཚོ་གི་ལྷ་མོ་ལ་ལྷ་མོའི་གཞུང་ལ་དབྱིངས་དང་དོ་སྣང་སླེབས་པ་ག་འདྲ་བྱས་ནས་བཟོ་ཐུབ་ཡོད་རེད་གོང་གི་དེ་རྣམ་པ་ཚོ་གིས་ཨ་ནི་ལོ་གཞོན་པ་འདི་འདྲའི་མང་པོ་ག་འདྲ་བྱས་ནས་མཉམ་ཞུགས་ཐུབ་ཡོད་རེད། ད་དེ་ང་རང་སྒེར་གྱི་ཉམས་མྱོང་ཡང་ཡིན་ཨ་ནི་ང་རང་ད་དོ་སྣང་འདྲ་བོ་བྱུང་ཟེར་བ་ང་ཚོ་མང་པོ་ཅིག་གང་ལྟར་བཟང་སྤྱོད་སློབ་གྲྭ་གཟའ་ཉི་མའི་འཛིན་གྲྭ་ནས་ད་རྫུན་ཤོད་གནང་གལ་དང་པོ་དེ། ཨ་ནི་ང་ཚོ་འདྲ་བོ་ཡིན་ན་ད་ང་ང་རང་སྒེར་གྱི་ད་རྒན་སྟོབས་རྒྱལ་ལགས་འདྲ་བོ་དཔེ་བཀའ་དྲིན་ཆེན་པོ་རེད་ལ་ང་ཚོ་ཆུང་དུས་ནས་དེ་འདྲའི་གླུ་གཞས་ཟློས་གར་དང་དེ་འདྲ་ལ་དོ་སྣང་སླེབས་ཐུབ་ཡ་གི་ད་གོ་སྐབས་སླེབས་ཡོད་རེད་དེ་འདྲའི་དོ་སྣང་སླེབས་ཐུབ་ཡ་གི་ཆེ་ཤོས་གཅིག་དེ་རྒན་ལགས་དགེ་རྒན་ཁོང་ཚོ་བཀའ་དྲིན་རེད་རྒན་སྟོབས་རྒྱལ་ལགས་རྒན་སི་རྡོ་རྗེ་ལགས་རྒན་བློ་ཆེ་ལགས་རྒན་པ་སངས་ལྷ་མོ་ལགས་རྒན་དགོངས་པ་ལགས་ང་ཚོ་མང་པོ་ང་ཚོ་དཔེ་བསོད་བདེ་ཆེན་པོ་རེད་ད་ལྟ་ཊོ་རོན་ཊོ་ལ་དྲང་པོ་བཤད་ན་ད་ལྟ་ཟློས་གར་ཟུར་པ་དགེ་རྒན་མང་པོ་ཞིག་ཡོད་རེད། ཨ་ནི་སློབ་ཕྲུག་དང་ཕྲུ་གུ་ལོ་གཞོན་གཞོན་ཚོ་ཚང་མ་གཟའ་ཉི་མ་ལ་མཉམ་དུ་འཛོམས་ཐུབ་པ་ལ་སྤྱི་བཏང་ནས་ང་ཚོ་ཕྱི་རྒྱལ་ལ་འཚར་ལོངས་བྱེད་མཁན་སློབ་ཕྲུག་མང་པོ་ཅིག་དང་བསླབ་གྲྭ་ནམ་རྒྱུན་བསླབ་གྲྭ་འགྲོ་ས་དང་འཛུལ་ཐིག་ཐག་རིང་པོ་ཡོད་འདུག་ལ་མཚམས་མཚམས་ང་ཚོ་བོད་པའི་གི་སྤྱི་ཚོགས་ནང་ལོགས་ལ་མཚམས་མཚམས་ད་ཁོར་ཡུག་འདི་ཉི་མ་རྟག་པ་ཞིག་མ་བྱུང་དུས་གཟའ་ཉི་མ་དེ་ངའི་གི་བསམ་པ་ད་དམིགས་བསལ་ཆགས་ཀྱི་ཡོད་རེད་བསམ་གྱི་འདུག་སློབ་ཕྲུག་དང་ཕྲུ་གུ་ལོ་ཆུང་ཆུང་མང་པོ་ཅིག་ད་གཟའ་ཉི་མ་ལ་ཅིག་ད་གཟའ་ཉི་མ་སླེབས་རོ་ཡོད་དོ་བ་ལ་སོ་སོའི་ཚོར་བ་སྐྱིད་པོ་སླེབས་ཡ་ཅིག་ཡོད་ཨ། འོ་དེ་འདྲ་བོ་བྱས་ནས་ད། ངེད་ཀྱི་བསམ་བློ་དང་ད་འདི་གཟའ་ཉི་མ་གི་བཟང་སྤྱོད་སློབ་གྲྭ་གི་ཁོར་ཡུག་འདི་དཔེ་གལ་ཆེན་པོ་རེད་བསམ་གྱི་ཡོད་ཁོར་ཡུག་འདི་གིས་ཨ་ནི་བོད་པའི་ཕྲུ་གུ་འདི་ཚོ་ཚང་མ་ཕར་ཚུར་ངོ་ཤེས་དེ་ནས་སོ་སོ་བོད་པ་གི་ད་ངོ་བོ་འདི་ཤུགས་ཆེ་ཡ་འདྲ་བོ་སླེབས་ཨ་ནི་དེ་འདྲའི་ལྷ་མོ་ལྷ་མོ་དང་དེ་འདྲའི་ནང་ལ་འཛུལ་ཞུགས་བྱེད་ཡ་གི་གོ་སྐབས་སླེབས་དོ་བ་ཨ་ནི་རང་བཞིན་མེད་བ་དེ་ནང་ལ་འཛུལ་ཞུགས་བྱེད་ཡ་གི་དབྱིངས་དང་དོ་སྣང་ཅིག་སླེབས་བོ་བསམ་གྱི་འདུག། རེད་མཚམས་དེ་ནས་ད་ལྟ་ཉེ་དུས་རྣམ་པ་ཚོ་གིས་སྣང་ས་འོད་འབུམ་གྱི་ལྷ་གཞུང་འཁྲབ་སྟོན་གནང་བའི་ནང་ལ་མཉམ་ཞུགས་བྱེད་མཁན་འཁྲབ་སྟོན་གནང་མཁན་འབྲེལ་ཡོད་ཨ་མདའ་ཆོས་སྐྱིད་ལགས་ཀྱིས་འཁྲབ་སྟོན་བྱས་པ་དེ་གི་ཐོག་ནས་ཁོ་རང་སྒེར་ལ་ཉམས་མྱོང་དང་ཚོར་བ་འདྲ་བོ་ཅིག་ག་འདྲ་བྱུང་ཡོད་པའི་ཐད་ལ་བཀའ་མོལ་གནང་བའི་སྒྲ་ཅིག་ཡོད་དེ་ཅིག་གསན་ན། ཨན་ད་ལྟ་དེ Voice of America གི Podcast ཉན་མཁན་ཚང་མ་ལོ་ལ་ཡ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་ཡིན། ངའི་མིང་བསྟན་འཛིན་ཆོས་སྐྱིད་ཡིན། ང་ད་ལྟ་དེ Toronto Canada ནས Interview དེ་བྱེད་ཀྱི་ཡོད། ང་རང་ཆུང་དུས་ནས་གཞས་དང་ཞབས་བྲོ་ལ་དཔེ་དགའ་བོ་ཡོད་ར་བོད་གཞས་གཅིག་པོ་མིན་པ་བྱས་རྒྱ་གར་གཞས་དང་ཨིན་ཇི་གཞས། ད་ག་ནང་བཞིན་ནེ་པ་ལི་གཞས་ཚང་མ་ལ་དཔེ་དགའ་བོ་ཡོད། ཨ་ནི་དེ Toronto ལ་ཡང་ང་ཆུང་དུས་ད་ལོ་ཕལ་ཆེར་བཅུ་གཉིས་བཅུ་གསུམ་ཡིན་གྱི་རེད་དེ་ནས་བྱས་ནས་གཞས་དང་ཞབས་བྲོ་སྦྱངས་བསྡད་ཡོད། རྒན་སྟོབས་རྒྱལ་ལགས་རྒན་ཚེ་རྡོར་ལགས་རྒན་བློ་ཆོས་ལགས་རྒན་པ་སངས་ལྷ་མོ་རྒན་མགོན་པོ་ལགས་ཁོ་རང་ཚོ་ཚང་མ་གྱིས་ང་ལ་ཆུང་ཆུང་ནས་ད་དེ་ད་ལྟ་གཞས་དང་ཞབས་བྲོ་བསླབ་གནང་བ་རེད་ད་ལོ་བཅོ་ལྔ་ལྷག་ཟིན་གྱི་རེད་ཨཱནི་ཉེ་ཆར་ང་ཚོ་དེ Toronto གྱི་ལྷ་མོའི་རུ་ཁག་གི་སྣང་ས་འོད་འབུམ་འཁྲབ་སྟོན་བྱས་པ་རེད། འདིའི་ནང་ལོགས་ལ་ཡང་ངས་ཨ་ནེ་སྙེ་མོ་གི Role དེ་འཁྲབ་པ་ཡིན་ཨཱནི་ངེད་ཀྱི་ད་ལྷ་མོའི་རུ་ཁག་དང་ལྷ་མོ་འཁྲབ་ཡས་ཀྱི་ཉམས་མྱོང་ག་འདྲས་ཅིག་བྱུང་ཟེར་ལབ་ན་ང་རྣམ་ཐར་ང་ལྷ་མོ་འཁྲབ་པ་ཐེངས་མ་དང་པོ་ཡིན། ཆུང་དུས་སྐབས་སུ་ང་མཐོང་མྱོང་མེད། རྣམ་ཐར་དང་དེ་འདྲའི་གོ་མྱོང་ཡོད་དེ་ཡིན་ནའི། སྣང་ས་འོད་འབུམ་དང་དེ་འདྲའི་ཅིག་མཐོང་མྱོང་མེད། So དེ་ང་ལ་ཐེངས་མ་དང་པོ་ཉམས་མྱོང་ཅིག་རག་སོང། ཨ་ནི་ད་ཨ་ནེ་སྙེ་མོ་སྦྱང་ཡས་དེ་དེས་ཁག་པོ་བྱུང་སོང་ཡིན་ནའི། རྒན་པ་སངས་ལྷ་མོ་གིས་ང་ལ་གོ་ནས་ཤུག་པ་དུ་བསླབ་གནང་བ་རེད། རྣམ་ཐར་དང་ཨ་ནི་ཀྱི་ཁ་བཤད་དང་དད་རབ་དང་ཨ་ནི་གཙང་ཀའི་རྒྱ་དང་གཙང་ཀའི་རྒྱ་དང་སྒྲ་དང་ཨ་ནི་གདངས་དང་ག་འདྲེས་རྒྱ་འོད་མའི་སྐུ་ནི་ཤུག་པ་དོ་རྒྱལ་ལ་ཡིན་ལབ་གནང་བ་རེད། ཨ་ནི་ང་རང། འཕགས་པོ་ཆུང་སྟེ་ཡིན་ནི། པའི་དོ་སྣང་དང་གཅིག་ཡོད་ར། མུ་མཐུད་ནས་སྦྱང་ཡས་ཀྱི་འདོད་པ་འདི་ང་གོ་ནས་ཤུགས་བར་དུ་འདུག། འོ་དེ་བྱས་བྱས་མཐའ་མ་དེ་ལ་ཡང་འབྲས་བུ་བྱུང་སོང་བསམ་གྱི་འདུག་ར། མ་གཞི་ནས་དེ Toronto ལྷ་མོ་ཚོགས་པ་གི་དམིགས་ཡུལ་གཙོ་བོ་དེ་ག་རེ་ཟེར་ན། གཞོན་སྐྱེས་ཚོ་ལ་ཡང་ང་ཚོ་གི་ད་བོད་པའི་གི་རིག་གཞུང་བདག་པོ་རྒྱག་ཡས་དང། ད་ལྷ་མོ་དང། ལྷ་མོ་འཁྲབ་ཡས་ཀྱི་རིག་གཞུང་འདི་དཔེ unique ཅིག་མཐོང་གི་འདུག་ར་ཨ་ནི་འདི་གཞོན་སྐྱེས་ཚོ་ལ་མར་བསླབ་བྱས་གཞོན་སྐྱེས་ཚོ་ལ་དབྱིངས་འདྲ་བོ་ཅིག་སླེབས་ན་ཨ་ནི་མ་འོངས་པ་ང་ཚོ་འདི་རིག་གཞུང་འདི་བརླག་གི་མ་རེད་ཟེར་ནས་ད་དམིགས་ཡུལ་འདི་བཅོས་ནས་ལྷ་མོའི་ཚོགས་པ་འདི་གོ་སྒྲིག་གནང་བ་རེད་ར་ཨ་ནི་རྒན་ལགས་རྣམ་པ་ཚང་རྒན་ལགས་རྣམ་པ་ཚོ་དང་ཨ་ནི། ད་ག་ནང་བཞིན་ང་ཚོའི་ལྷ་མོའི་ཚོགས་པ་གི་སྦྱིན་བདག་ཚོ་དང་ནི་མགོ་ཁྲིད་གནང་མཁན་བུ་ཆུང་ལགས་ཚང་མ་ལ་ངས་དཔེ་ཐུགས་རྗེ་གནང་ཞེས་ཞུ་ཡས་ཡིན། ང་རང་ང་རང་བསོད་ནམས་ཆེན་པོ་དཔེ་ཡིན་བསམ་གྱི་འདུག་དེ་འདྲའི་གོ་སྐབས་ཅིག་ཡོད་པ་ཙམ་གྱིས་ནི་ང་ཚོས་གཟའ་ཉི་མ་རྟག་པར་སྦྱོང་བརྡར་བྱེད་ཀྱི་ཡོད་རེད་ཧ་རུ་བ་རུ་བྱེད་ཀྱི་ཡོད་རེད་ནི་མཐའ་མ་དེ་ལ་ཡང་ང་ཚོ་སྣང་ས་འོད་འབུམ་འཁྲབ་སྟོན་དེ་དཔེ་འབྲས་བུ་བྱུང་སོང་བསམ་གྱི་འདུག་ར། ནི། ང་རང་གཅིག་པུ་གི། ཚོར་བ་མ་རེད་དེ་ནས། མི་མང་པོ་ཅིག་གིས་མི་མ་མང་པོ་ཅིག་གིས། ནི་མཉེས་པོ་བྱུང་ཤག་ནི། འོ་འདི་ལ། ང་རང་དཔེ་དགའ་བོ་བྱུང། ཨ་ནི་མ་འོངས་པ་ང་རང། མུ་མཐུད་ནས་ནི། Toronto ལྷ་མོའི་རོགས་པ་མཉམ་དུ། སྦྱང་ཡས་ད་མ་འོངས་པར་སྦྱང་ཡས་མང་པོ་ཡོད་ཀྱི་རེད་ཨོ་དེ་ཚོ་བོད་ར་མུ་མཐུད་ནས་སྦྱང་ཡས་ཀྱི་རེ་བ་ཡོད་ཨ་ནི་ཐུགས་རྗེ་གནང་ད་རང། ཆོས་སྐྱིད་ལགས་ཀྱིས་བཀའ་མོལ་གནང་བའི་སྒྲ་དེ་རྣམ་པ་གཉིས་ཀྱིས་གསན་ཡོད་རེད་ད་དེ་ནས་བསོད་ནམས་ཆོས་སྐྱིད་ལགས་འདི་ཅིག་གསུངས་དང། ད་ལོ་གཞོན་པ་མང་པོ་ཅིག་གིས་ཁྱོད་རང་གཙོས་པའི་གི་ལོ་གཞོན་པ་མང་པོ་ཅིག་གིས་ལྷ་མོའི་ཀྱི་འཁྲབ་གཞུང་འདི་ཚོ་སྦྱང་བའི་བརྒྱུད་རིམ་ནས་ལོ་གཞོན་པ་གཞན་པ་ཡིན་ནའི་འདྲ་ཁྱོད་རང་སྒེར་ལ་ཉམས་མྱོང་དང་སློབ་གསོ་བློ་སྐྱེད་འདྲ་བོ་ཅིག་ད་ག་འདྲ་འདི་ཐོག་ནས་ག་རེ་འདྲ་བོ་ཅིག་ཤེས་སོང་ངས།

ད curious ལགས་ར་ག་འདྲས་འཁྲབ་ཀྱི་ཡོད་ན་འདྲ་བསམ་གྱི་འདུག་ཆུང་ཆུང་ནས་ཨ་ནི་ང་ཡིན་ན་ཅི་དང་ནི་འཚར་ལོངས་ཅི་དང་ད་ང་རང་ནང་ལ་པ་ལགས་ཀྱི་གཞས་དང་ཞབས་བྲོ་བོད་པའི་གི་རིག་གཞུང་ལ་དཔེ་དོ་སྣང་ཡག་པོ་ཡོད་ར་ནི་ང་རང་འདི་གི་ཐོག་ནི་ད་ཅི་དང་ནི་ཆུང་ཆུང་ནི་ང་དཔེ་དྲན་གྱི་འདུག་ལོ་ལྟར་རེ་བཞིན་ང་ཚོ་དབྱར་སྐྱིད་ཀྱི cd དེ་གཅིག་མིན་གཅིག་རག་ཐུབ་པ་བྱེད་ཀྱི་རེད་དེ་ནི་འདི་རག་དུས་ལ་འདི་ང་ཚོ་ནང་མི་ཚང་མ་མཉམ་དུ་མར་བསྡད་འདི་ལྟད་མོ་ལྟ་གི་རེད་ཨ་ནི་ང་རང་འདི་གི་ནང་ད་རྒན་པ་སངས་སྒྲོལ་མ་རྒན་པ་སངས་ལྷ་མོ་རྒན་ཚེ་རྡོ་རྗེ་ལགས་རྒན་ནོར་ཚེ་ལགས་དེ་ནང་ལོགས་ལ་མང་པོ་ཞིག་ང་རང་མཐོང་ཡོད། ད་སོ་སོ་ཆུང་ཆུང་སྐབས་སུ་དེ་འདྲ་མཐོང་འདུག་ག་ལ་ད་རང་བཞིན་མེད་བ་ད་ག་རེ་ལབ་དགོས་རེད། ང་ཚོ་བོད་པའི་སྤྱི་སྤྱི་ཚོགས་ཀྱི་ད་བཙན་བྱོལ་ནང་སྤྱི་ཚོགས་ཆུང་ཆུང་ཡིན་ན་ཡང། ད་ང་ཚོ་གི་བོད་པ་ནང་ལ་རིག་གཞུང་དང་འཁྲབ་སྟོན་བྱེད་མཁན་གྱི་ད་ཡོད་ན་མེད་ན་ཁོ་རང་ཚོ་ཆགས་འདུག་ག་ལ་ད་སོ་སོ་ཆུང་ཆུང་ཆུང་ཆུང་སྐབས་སུ་ད་ཧ་ལས་ནས་ད་ང་ཚོ་གི Celebrity རེད་འདྲ་བ་བསམ་ནས་ད་འདུག་ཟེར་ད་ལོ་མང་པོ་རྗེས་ལ་སོ་སོ་དཔེ་རང་འགྲོ་ལ།

སྐར་མ་གཅིག་ནང་ལོགས་ལ་བོད་ནང་ལོགས་ལ་ག་རེ་ཆགས་དེ་བོད་ནང་ལོགས་ལ་འཁྲབ་སྟོན་ག་རེ་བྱེད་ཡོད་མེད་དེ་ལམ་སང་ང་ཚོ་ལྟ་ཡ་འདུག་ག་ལ་རང་བཞིན་མེད་པ་དང་བོད་ནང་ལོགས་ལ་འབྲེལ་བ་དེ་ཤུགས་ཆེར་འགྲོ་འདུག་ང་ཚོ་ཚང་མ་ལ་ཡང་བོད་ནང་ལོགས་ལ་སྤུན་ཀྱག་འདུག་མཉམ་པོ་ལམ་སང་སྐད་ཆ་བཤད་ཆོག་ཆོག་རེད་འདུག་ཅེས་དྲ་རྒྱ་གི་བརྒྱུད་ནས་ཡང་ལམ་སང་ཅིག་འདི་ལ་དོ་སྣང་དང་ཅིག་ད Accessibility ལགས་རོ་ལམ་སང་བོད་ནང་ལོགས་ལ་འབྲེལ་བ་དེ་ཤུགས་ཆེར་ཆགས་འདུག་ག་ལ་ཡང་འདི་གིས་བྱས་ནས་འདི་ཅིག་དོ་སྣང་ཤུགས་ཆེ་བ་སླེབས་ཡོད་བསམ་གི་འདུག་ང་ནང་བཞིན་སློབ་ཕྲུག་ཆུང་ཆུང་མང་པོ་ཅིག་ད་དེ་ནས་རྒན་སྟོབས་རྒྱལ་ལགས་ངས་བཀའ་འདྲི་ཞུས། གཅིག་བྱས་ན་ཧ་ལམ་མཐའ་མ་འདྲ་བོ་འདི་ཆགས་ས་རེད། ད་རྒན་ལགས་རྣམ་པ་ཚོ་ལ་འདི་ཉམས་མྱོང་མང་པོ་ཡོད་རེད་ལྷ་མོའི་གི་གཞུང་གཅིག་འཁྲབ་དགོས་པ་ཡིན་ན་འཁྲབ་སྟོན་པ་མང་པོ་དགོས་པ་མ་ཟད་འཁྲབ་ཆས་ཡང་སྣ་འཛོམས་གཅིག་དགོས་ཀྱི་ཡོད་དུས་ཙམ་པ། ད་རྣམ་པ་ཉེ་དུས་རྣམ་པ་ཚོ་གི་སྣང་ས་འོད་འབུམ་གྱི་ལྷ་གཞུང་འཁྲབ་སྟོན་བྱེད་པའི་སྐབས་སུ། འཁྲབ་ཆས་ཧ་ལམ་ཡོངས་རྫོགས་ས་གནས་ལ་གནས་སྡོད་གནང་མཁན་བུ་ཆུང་ལྕགས་རོ་ལགས་ཀྱིས་སྦྱིན་བདག་ཐོན་པའི་སྐོར་ལ་རྒན་ལགས་ཀྱིས་འགྲེལ་བརྗོད་གནང་སོང། དེ་ག་ནང་བཞིན་ལྟར་གཅིག་གང་དག། འཁྲབ་སྟོན་འཁྲབ་སྟོན་ཚོགས་པ་གསར་འཛུགས་གནང་ཡས་དང་གཞུང་འཁྲབ་སྟོན་གནང་ཡས་འདི་འདྲའི་འདི་ཚོ་མང་པོ་ཅིག་སྒང་ལ་གང་དག་ཅིག་བསམ་བློ་འཁྱེར་ཡོང་མཁན་ལས་འཆར་བང་སྒྲིག་མཁན་སྦྱིན་བདག་གནང་མཁན་མང་བ་ཅིག་བུ་ཆུང་ལྕགས་ལོ་ལགས་ཆགས་བསྡད་ཀྱི་ཡོད་ས་རེད། འཁྲབ་ཆས་འདི་ཚོ་ཅིག་རྣམ་པ་ཚོ་གིས་ཐབས་ཤེས་ག་འདྲ་བྱས་ནས་བཏང་ཡོད་རེད་ད་དུས་ཚོད་ཐུང་ཐུང་ཞིག་ནང་ལ། བུ་ཆུང་ལྕགས་ལོ་དང་མཉམ་དུ་ཆོས་བཟང་མཁས་པ་དང་དེ་བཞིན་སྦྱིན་བདག་དགུ་ཡིས་བལ་ཡུལ་སྒོར། འབུམ་དྲུག་ཅུ་རེ་ལྔ་ཙམ་ཆ་ཚང་གནང་བ་རེད་དེའི་ནང་ནས་ནུ་བོ་ཆོས་བཟང་ལགས་ནི་ཉི་མ་དང་པོ་ནས་མ་བྱོན་བཞིན་བུ་ཆུང་ལགས་མཉམ་པོ་ང་ཚོ་ལ་དུས་རྟག་དགོས་པ་ཨ་ནི་ཕ་གའི་འཁྲབ་སྟོན་བྱེད་དུས་ཙམ་པ་རྟག་པར་ཞིག་ཕེབས་ནས་ཨ་ནི་ཁོང་རང་གི་ཕ་གའི་ཕྱག་རོགས་གནང་ཡ་རེད་ད་ག་ནང་བཞིན་ཁོང་རང་གི་སྐུ་ཟླ་ཡིན་ནའི་ང་ཚོའི་གར་སོང་རེད་ཐབ་ཚང་ནང་ལ་ཡ་ཞལ་ལག་བཟོ་ཡས་དང་གསོལ་ཇ་བཟོ་ཡས་རེད་དེ་ཚོའི་སྒང་ལ་རོགས་རམ་དཔེ་མི་སྲིད་ཡག་པོ་གནང་སོང་ད་ག་ནང་བཞིན་ཁོང་རང་གི་བུ་ཕྲུག་ཚོ་ཡིན་ནའི་ལྷ་མོའི་ནང་ལ་ཡ་འཛུལ་ཞུགས་གནང་ནས་འཁྲབ་སྟོན་བྱས་ནས་འདི་འདྲ་ཞིག་གནང་ཡོད་རེད། ཚང་མ་ལ་ཡང་དེ་བཞིན་མ་ཟད། དེ་མ་ཟད་པར་འཁྲབ་ཆས་ཡང་འགྲོ་སོང་སྔོན་ལ་ཡང་བལ་ཡུལ་ལ་ཡང་ང་ཚོ་ཡང་སྔ་འདོན་བཏང་དགོས་དུས་ཙམ་པར་བལ་ཡུལ་སྒོར་འབུམ་བརྒྱད་ཙམ་གྱིས་ཁོ་རང་གིས་སྔ་འདོན་གནང་ནས་དེ་འདྲ་བཞིན་རོགས་རམ་གནང་ཡོད་རེད། དེ་བཞིན་ད་ག་ནང་བཞིན་བྱས་ནས་ང་ཚོའི་ཡང་འཁྲབ་ཆས་ཁག་ཅིག་བཀའ་བློན་སྦུག་ནས་ཚུར་དེ་འདྲ་བཞིན་འོར་འདྲེན་བྱས་དང་ལྷམ་གོག་དང་དེ་གས་ཕ་གིར་མངགས་ཡོད་ཙང་དེ་གས་ཚང་མའི་སྒང་ལ་ཡང་ཁོ་རང་གིས་པས་ཆ་ཚང་པས་ཐུགས་ཁུར་གནང་ནས་བལ་ཡུལ་ལ་ཚུར་དེ་འདྲ་བཞིན་འོར་འདྲེན་གནང་ཡོད་ད་དེ་ཚོའི་སྒང་ལ་རོགས་པ་ཞེ་དྲག་གནང་སོང་སྙིང་ཐག་པ་ནས་ཐུགས་རྗེ་གནང་ཞུ་ཡས་ཡིན། དེ་དང་ཕྱོགས་མཚུངས་ཏན་ཏན། བཀའ་རྟགས་ཚེ་རིང་ལགས་ལ་ཆ་བཞག་པ་ཡིན། བལ་ཡུལ་ནང་ལ་ང་ཚོ་ཡི་འཁྲབ་ཆས་དེ་ཚང་མ་ཕ་གིར་བསྡུ་རུབ་བྱས་ནས་ཚུར་དེ་ཁེ་ན་ཌ་ལ་ཚུར་ཊོ་རོན་ཊོ་ལ་ཚུར་འོར་འདྲེན་གནང་མཁན་དེ་སྒང་ལ་ཡིན་ཁོ་རང་གིས་རིན་མེད་ཐོག་ནས་ང་ཚོ་ལ་རོགས་རམ་གནང་སོང་དེ་ཚོ་སྒང་ལ་ཡིན་སྙིང་ཐག་པ་ནས་ཐུགས་རྗེ་ཆེ་གནང་ཞུ་ཡས་ཡིན། དེ་བཞིན་སྤྱི་བཏང་ང་ཚོ་སྦྱིན་བདག་དགུ་ནང་ནས་ཁྱོན་བསྡོམས་ཁེ་ན་ཌའི་སྒོར་སྟོང་ཕྲག་དྲུག་ཅུ་རེ་ལྔ། འདི་གནང་ཡོད་རེད། དེ་འདྲ་དེ་ཚོ་ག་འདྲས་ཡིན་མིན་དེ་ཨ་ནི་ངས་དེ་འདྲ་མ། དེ་འདྲ་མ་མིང་གཞུང་དང་བཅས་པ་ཅིག་ངས་གསལ་པོ་མར་ཞུ་གི་ཡིན། ཐོག་མར་དེ་ལ་བུ་ཆུང་ལྕགས་ལོ་ལགས་ནས། སྟོང་ཕྲག་ཉི་ཤུ་དང་བདུན་བརྒྱ། ནུ་བོ་ཆོས་བཟང་མཁས་པ་ནས་སྟོང་ཕྲག་ཉི་ཤུ་དང་བདུན་བརྒྱ། བསྟན་འཛིན་འཕྲིན་ལས་ཁང་བཟང་ནས། བདུན་སྟོང་བྱས། བདེ་སྐྱིད་ནག་ཕྱུགས་ཤུགས་ལ་ནས། སྟོང་ཕྲག་ལྔ་བྱས། བསྟན་འཛིན་བསོད་ནམས་མཁས་པ་ནས་སུམ་སྟོང་ལྔ་བརྒྱ་བྱས། བསམ་གཏན་དང་བསྟན་འཛིན་ཚེ་རིང་མཁས་པ་ནས་སུམ་སྟོང་ལྔ་བརྒྱ་བྱས། བཀའ་རྟགས་ཚེ་རིང་ལགས་ནས་ཉིས་སྟོང་བཞི་བརྒྱ་བྱས། བསོད་ནམས་ཆོས་སྒྲོན་ལགས་ནས་གཅིག་སྟོང་ཉིས་བརྒྱ་བྱས། བཀྲ་ཤིས་དོན་གྲུབ་ཆུང་བདག་ལགས་ནས་སྒོར་མོ་གཅིག་སྟོང་བྱས་དེ་འདྲ་བྱས་ནས་ཁྱོན་བསྡོམས་ཀེ་ནེ་ཏི་ཡན། སྟོང་ཕྲག་དྲུག་ཅུ་རེ་ལྔ་དེ་འདྲ་བྱས་ནས་ཁོང་རྣམ་ཚོས་རོགས་རམ་བྱས་གནང་ཡོད་རེད་དེ་ཚོ་ཚང་མ་ལ་ང་ཚོས་སྙིང་ཐག་པ་ནས་ཐུགས་རྗེ་གནང་ཞུ་ཡས་ཡིན། ཨ་འདི་གས། ཨེ། ད་སུ་རེད་དེ་བྱུང་བ་དེ་དངུལ་འདི་ན་ང་ཚོ་འགྲོ་སོང་ག་འདྲས་སུ་བཏང་ཡོད་རེད་ཟེར་ན། ཨ་ནི་ང་ཚོ་གི་འཁྲབ་ཆས་ཐོག་ལ་ཡང། རྐང་ང་ཚོ་གི་འཁྲབ་ཆས་མང་ཆེ་ཅིག་བལ་ཡུལ་ནས་མངགས་ཡོད་རེད། ཨ་ནི་དེ་དང་ཁག་གཅིག་ང་ཚོ་ཡང་རྒྱ་གར་ནས་ཡའི་ཕར་ནས་ཚུར་རྡ་རམ་ས་ལ་དེ་བར་མངགས་རྒྱུ་མཁན་ཡོད་རེད། ཨ་ནི་དེ་བཞིན་ཨ་ནི་ཀ་ལོན་སྦུག་དང་དེ་འདྲས་ནས་ནས་ང་ཚོས་འཁྲབ་ཆས་དེ་གས་མངགས་ཡོད་རེད། ཨ་ནི་དེའི་གི་འགྲོ་སོང་དེ་དེ་འདྲས་འདྲ་པོ་ཞིག་རེད། ཨ་ནི་ད་ག་ནང་བཞིན་བྱས་ནས་ཨ་ནི། དེ་ཁ་སོ་རེ་གངས་ལྗོངས་ཆོས་ལྡན་གླིང་ཡིན་ནས་གངས་ལྗོངས་ཆོས་ལྡན་གླིང་ཚོགས་གཙོས་གཙོས་པའི་དེའི་རྒྱུན་ལས་རྣམ་པ་ཚོས་ང་ཚོ་ལ་ཕྱག་རོགས་ནམ་རྒྱུན་ཡག་པོ་ཞེ་དྲག་དེ་ལྷ་མོ་སྦྱང་དུས་དཔའ་རག་ལ་གནང་སོང་དེ་ཚོ་ལ་ཡང་ང་ཚོས་སྙིང་ཐག་པ་ནས་ཐུགས་རྗེ་གནང་ཞུ་ལེ་ཡིན། དེ་དང་དཔེ་ན་ཡིན་ན་ད་ལྟ་ཆ་བཞག་བུ་ཆུང་ན་བུ་ཆུང་ལྕགས་ལོ་ལགས་དང་ནོར་བུ་ཆུང་སེང་གེ་པ་གཉིས་ང་ཚོ་ལྷ་མོ་ཚོགས་པའི་གི་སློབ་སྟོན་པའི་ནང་ལ་ཡོད་རེད་ཨ་ནི་ཁོ་རང་གཉིས་མུ་མཐུད་ནས་ང་ཚོ་ལ་དེ་ཕྱག་རོགས་ནམ་རྒྱུན་ཡག་པོ་གནང་རོགས་གནང། འཁྲབ་ཆས་འདི་ཚོ་ཆེད་དུ་འགྲོ་སོང་ཡང་མང་པོ་ཞེ་པོ་ཅིག་འགྲོ་གི་ཡོད་ས་རེད་པ།

གཅིག། དེ་རིང་སྐབས་གཙོ་བོ་རྒན་ལགས་ཀྱིས་འགོ་ཁྲིད་པའི་ཐོག་ནས་ཀྲོ་རོན་ཀྲོ་ཁུལ་གྱི་གཞོན་ནུ་ན་གཞོན་ལོ་གཞོན་པ་ད་ལྟ་བསོད་ནམས་ཆོས་སྐྱིད་ལགས་དང་བསྟན་འཛིན་ཆོས་སྐྱིད་ལགས་གཉིས་ཆ་གིས་ཁོ་རང་གཉིས་ལ་ཉམས་མྱོང་དང་དེའི་ཐོག་ནས་དེ་འདྲས་ག་འདྲས་བྱུང་བའི་སྐོར་ལ་ཅིག་ངོ་སྤྲོད་གནང་རེད། གང་ལྟར་རྒན་ལགས་སྐུ་སྒེར་ལ་ཚོར་བ་འདྲ་བོ་གཅིག་ག་འདྲས་བྱུང་ཟེར་ལོ་གཞོན་པ་མང་པོ་གཅིག་གིས་མཉམ་ཞུགས་ཡོད་པའི་ཐོག་ནས་ལྷ་མོའི་གཞུང་ཅིག་གཟིགས་འབུལ་གནང་ཐུབ་པ་དེའི་ཐོག་ལ་རྒན་ལགས་ལ་ད་ཅིག་ལས་བྱ་དེ་ད་ལྟའི་ཆ་ལ་རེ་ཞིག་གྲུབ་ཡོད་དུས་ཙམ་པ་རྒན་ལགས་ལ་ཚོར་བ་འདྲ་བོ་གཅིག་ག་འདྲས་ཡོང་གི་འདུག། ད་རེས་ང་ཚོ་དེ་ལྷ་མོ་འདིས་སྦྱོང་བརྡར་བྱས་ནས་ཁར་སོ་རེ་ད་འཁྲབ་སྟོན་སྒྲུབ་རྒྱུ་བྱས་འདི་གས་ཚང་མ་ཚར་ཚར་གྱིས་ལ་ཞེ་པོ་ཅིག་དགའ་བོ་བྱུང་གང་ཟེར་ན། དེ་འདྲས་ང་ཚོས་ཀྱིས་འཁྲབ་སྟོན་འདི་ག་ཚོ་བྱས་པ་དེ་ལ་ད་སོ་སོ་དགའ་བོ་བྱུང་བ་གཅིག་པུས་འགྲིག་གི་ཡོད་མ་རེད་ད་ག་ནང་བཞིན་བྱས་ནས་གཟིགས་མོ་གཟིགས་མཁན་ནང་ནས་རེད་ད་ག་ནང་བཞིན་བྱས་ནས་ཡང་ཕྱི་ལོགས་ནས་ཤི་ཡོད་སོང་དེ་འདྲ་ང་ཚོས་ཀྱིས་ཁར་སོ་རེ

རྒན་པ་སངས་སྒྲོལ་མ་ལགས་རེད་ཨ་ནི་བུ་ནང་རྒན་ཚེ་རིང་རྡོ་རྗེ་ལགས་དང་རྒན་བློ་སྦྱོར་ལགས་དང་དེ་ནས་དེ་ནས་ཞབས་བྲོའི་ནང་ཆ་བཞག་ན་རྒན་མགོན་པོ་ལགས་དང་ཚེ་རིང་སྐུ་མདོག་ལགས་དང་ད་ག་ནང་བཞིན་བྱས་ནས་དེ་གའི་དོ་དམ་པ་དང་ད་ཅིག་དེའི་ནང་ལ་སྡོད་ཁག་པའི་གར་སོས་རེད་ཁོ་རང་ཚོ་མང་པོ་ཞེ་པོ་ཅིག་ང་ཚོ་དེའི་ནང་ལ་ཡར་ཕྱག་རོགས་མཉམ་འདེགས་བྱས་ནི་གར་སོས་རེད་ང་ཚོའི་དེ་གར་སོས་དེ་བྱས་པ་དེ་གྲུབ་འབྲས་དེ་ཡག་པོ་ཞེ་པོ་ཅིག་ད་ད་རེས་དངོས་གནས་གྲུབ་འབྲས་ཡག་པོ་ཞེ་པོ་ཅིག་ཐོན་སོང་བསམ་གྱི་འདུག་གང་ལྟར་ན་དང་པོ་རང་ནས་ང་རང་བསམ་བློའི་ནང་ལ་ད་ག་རང་ཡིན་ད་ང་རང་ད་ག་ལ་གང་འཚམས་ཡར་ལོ་ཡར་རྒས་ཀྱི་ཡོད་རེད་དེ་འདྲ་ཡིན་དུས་ད་ང་ཚོའི་ལྟས་ཚང་རིམ་གྱིས་ཤེས་པ་འདི་ད་གཞོན་སྐྱེས་ཚོ་ལ་མར་གཅིག་བྱ་ཐུབ་པ་ཡིན་ན་མི་རབས་རྒན་པ་གིས་གཞོན་པ་ལ་མར་རྩིས་སྤྲོད་འདྲ་བོ་ཅིག་བྱེད་ཡས་ཀྱི་བསམ་བློ་འདྲ་བོ་ཅིག་ད་ག་རང་ཡོད་ད་ག་ནང་བཞིན་ཡར་འཛུལ་ཞུགས་གནང་མཁན་རེད་གཞོན་སྐྱེས་ཚོ་གི་ཐུགས་ཁུར་བཞེས་སྟངས་རེད་འཁྲབ་སྟོན་གནང་སྟངས་དེ་ཚོ་ཧ་ཧ་ལས་པའི་ཡག་པོ་བྱུང། ལགས་སེ་ཐུགས་རྗེ། ད་ཉེ་དུས་ཀྲོ་རོན་ཀྲོ་ནང་ལ་ལྷ་མོའི་གཞུང་གཅིག་འཁྲབ་སྟོན་གནང་བ་རེད་ལྷ་མོའི་གཞུང་དེ་འཁྲབ་སྟོན་ནང་ལ་མཉམ་ཞུགས་གནང་མཁན་ཡོངས་ལ་འཁྲབ་སྟོན་སློབ་ཁྲིད་གནང་མཁན་འགན་འཛིན་སྟོབས་རྒྱལ་ལགས་དང་དེ་ག་ནང་བཞིན་ཀྲོ་རོན་ཀྲོ་ཁུལ་གྱི་གཟའ་མཇུག་སློབ་གྲྭའི་དགེ་རྒན་བསོད་ནམས་ཆོས་སྐྱིད་ལགས་གཉིས་ཀྱིས་ད་འཁྲབ་སྟོན་འདི་སློབ་ཁྲིད་བྱེད་པའི་བརྒྱུད་རིམ་དང་དེའི་ཐོག་ནས་ལོ་གཞོན་པ་ཚོ་ལ་ཉམས་མྱོང་དང་བློ་སྐྱེད་འདྲ་བོ་དེ་འདྲ་ག་འདྲ་བྱུང་ཡོད་མེད་དེའི་ཐད་ལ་བཀའ་མོལ་ཞིབ་ཚགས་པོ་གནང་བ་ལ་ཐུགས་རྗེ་ཆེ་ཞུ་གི་ཡིན། ལགས་སེ་ཐུགས་རྗེ་གནང་བྱུང་ལགས